འགག་རྩའི་ཐག་གཅོད་བྱ་ཡག་གི་དེབ་འདི་ཡིན་དུས་ཙམ་པ་ལ་ད་ཁྱེད་རང་གི་ཐོག་མར་ད་དེབ་འདི་གི་སྔོན་གླེང་ལ་ངོ་སྤྲོད་ཅིག་ཡོད་པ་དང་འབྲེལ་ནས་ད་བུ་ཤི་ཁོ་རང་གི་དེབ་འདི་འབྲི་བའི་སྐབས་ལ་ད་ཀློག་པ་པོ་རྣམས་ལ་བརྗོད་འདོད་ཡག་གི་ནང་དོན་གཙོ་བོ་གང་གང་ཡོད་ན་ད་གཏན་ངོ་སྤྲོད་ཅིག་གནང་ན། ཨ་ལགས་སོ་དཀོན་མཆོག་ལགས་ད་སྲིད་འཛིན་བཞི་བཅུ་ཞེ་གསུམ་པ། George W Bush ཀྱི་དེ་ནས་ཁོ་རང་གི།

འོ་ལགས་སོ་ད། ད་གན་ལ་རེ་ད་ལྟའི་འདི་ད་སྤྱིར་བཏང་གཅིག་མི་ཚེའི་ལོ་རྒྱུས་འབྲི་ཡག་ད་ལྟའི་མང་པོ་ཅིག་ཡིན་ན་ད་གང་ཟག་ཁོ་རང་གི་དེ་ཁ་ཤས་ཅིག་ནི་ད་ཁོ་སོ་སོ་སྐྱེ་དུས་ནས་ནི་ཅིག་ད་ཡར་ལ་ལོ་རྒན་པ་བར་དུ་མི་ཚེའི་ནང་བརྒྱུད་རིམ་ག་རེ་ག་རེ་བྱུང་ན་དེ་ཅིག་བརྒྱུད་རིམ་ལྡན་པའི་སྒོ་ནས་འབྲི་ཡག་དང། ད་དེ་ལ་སོགས་ཅིག་འབྲི་སྟངས་འདྲ་མི་འདྲ་མང་པོ་ཅིག་ཡོད་དུས་ཙམ་པ་ལ། ད་དེ་རིང་ང་གཉིས་ཀྱི་ངོ་སྤྲོད་བྱེད་ཀྱི་ཡོད་པ་གི་ད་བུ་ཤི་ཆུང་བ་གི་ད་མི་ཚེ་ལོ་རྒྱུས་ཀྱི་དེབ་འདི་གི་ཨ་ནི་ད་འགོ་འཛིན་སྟངས་ཡིན་ན་རེད་ད་དེབ་འདི་གི་མཇུག་བསྡུ་སྟངས་དང། ད་དེ་ཚོ་ཁོ་རང་གི་མི་ཚེའི་ལོ་རྒྱུས་ཀྱི་ད་གསེར་རྐང་ཞིག་གཞིར་བཟུང་ནས་ད་བྲིས་ཡོད་ན་དེ་ནང་ལ། ད་མི་རིགས་ཤིག་གི་བསམ་བློ་བཏང་ནས་ཉིད་ཁོ་རང་ཉིད་ནས་ཡིན་ནས་ཐག་གཅོད་ནང་ནས་གནད་འགག་ཆེ་ཤོས་དེ་བར་སྐབས་དེ་ལ་ཁོང་གི་ཨ་རག་འཐུང་མུ་སྲིད་དེ།

རང་ལ་དབང་ཆ་མེད་པའི་ཐོག་ནས་དེ་ནི་འཇིགས་སྐུལ་བ་གི་ཚུར་རྒོལ་བཟོ་ཡོང་གི་ས་རེད་དེ་ནི་ཁོ་རང་གི་ཐག་གཅོད་བཟོ་བ་ཚང་མ་དེར་འགྱུར་བ་གཏོང་དགོས་ཡག་ཐུག་དེ་འདྲ་བྱུང་དང།
ཅིག་དེ་དང་དེ་ནང་བཞིན་གི་ད་ཁོང་གི་མི་ཚེ་གི་ནང་ལ་ཐག་གཅོད་མང་པོ་ཅིག་གནང་ཡོད་དུས་ཙམ་པ་ལ་ད་ཁོ་རང་གི་དེབ་འདི་ནང་ལ་ད་ཁོ་རང་གི་མི་ཚེ་ནང་ལ་ཐག་གཅོད་རྒྱུ་གི་ད་ཆབ་སྲིད་གི་ལས་དོན་དང་ལས་དོན་གལ་ཆེན་པོ་དེ་ཚོ་ལ་ཁོ་སོ་སོ་རང་ཉིད་གི་ད་དེ་ལ་གདེང་འཇོག་ག་འདྲ་ཅིག་གནང་འདུག་ད་དེབ་འདི་ནང་ལ།
ད་དེ་ནང་ལ་དཔེར་ན། ཨི་རག་གི་དམག་འཁྲུག་སྐབས་དེ་ལ་ཁོ་རང་གི་ད་རྗེས་ལ་དེ་སྐབས་ཀྱི་གནས་སྟངས་དང་ཆ་ཚང་དུ་མཁྱེན་མ་ཐུབ་བ་ཀྱི་བློ་ཕམ་མཛད་ཡོད་ཀྱི་རྣམ་པ་ཟིན་གི། ཡིན་ན་ཡང་ཁོ་རང་གི་ཐག་གཅོད་དེ་ལ་འགྱོད་པ་མེད་ཅེས་ཟེར་ནས་དེ་སྐབས་ལ་འགྱེལ་པ་རྒྱུན་གནས་ཀྱི་ཐོག་ནས་བྱས་ཟིན་ཡིན་གསུང་བ་དེ་འདྲ་སེ་གསུངས་འདུག་ད་དེ་ཡིན་གྱི་ས་རེད་ད་གསུངས། དཔེར་ན་དེ་ནས་ཟླ་བ་དགུ་པ་ཀྱི་ཚེས་བཅུ་གཅིག་ཉིན་མོ་དེ་ལ་ཨ་མི་རི་ཀ་ཀྱི་གྲོང་ཁྱེར་ནིའུ་ཡོག་ནང་གི་དེ་ནས་འཛམ་གླིང་གི། དཔལ་འབྱོར་ཁྲོམ་ར་གི་ཐོག་ལ་དེ་ནི་ཚུལ་བློ་ལ་འཇིགས་སྐུལ་བ་གི་རྒོལ་རྡུང་བཏང་ཟིན་རེད། འཇིགས་སྐུལ་བ་གི་ད་ཨ་མི་རི་ཀ་ལ་སྐྲག་མི་བགྱིད་དུ་སོང་བ་དེ་ནི་ཧམ་པ་གི་ཐོག་ནས་ཨ་མི་རི་ཀ་གི་ས་ཐོག་ཚུར་རྒོལ་བཟོ་ཡོང་གི་ས་རེད་ད་དེ་གི་རྗེས་ལ་སྲིད་འཛིན་ཁོ་རང་གི་ཐག་གཅོད་དང་ཚང་མ་ལ་འགྱུར་བ་ཆེན་པོ་གཏོང་གི། ཐུག་ཟིན་རེད། རེད་ད་ཁོ་རང་གི་ད་ལྟ་གི་ཐག་གཅོད་དེ་ཚོ་ད་དེབ་འདིའི་ནང་ལ་ཁོ་རང་གི་དེ་ཅིག་འགྲིག་ཡག་ཅིག་ངོས་འཛིན་བྱ་གི་འདུག་ཡང་ཅིག་ཁ་ཤས་ཅིག་ནོར་འཁྲུལ་ཞིག་ཁོ་རང་ལ་ངོས་འཛིན་བྱ་གི་འདུག་ཁོ་རང་གི་ངོས་ནས། ཁོ་རང་ཉིད་ནི་དཔེར་ན་ད་ཨབ་གྷ་ནི་སི་ཐན་གི་དམག་འཁྲུག་འདི་ད་འགྲིག་པར་ངོས་འཛིན་གནང་དང་གནང། ཨི་རག་གི་དེ་ཁོ་རང་ལ་འགྱོད་པ་མེད་གསུངས་དང་འགྱོད་པ་མེད་ཅེས་ཟེར་ནས་དེ་ནས་དེ་ནས་ཨི་རག་ལ། དཔེར་ན་མཐའ་མ་མཐའ་མ་དེ་ལས་ནི་ཆུ་ཚོད་བཞི་བཅུ་ཞེ་བརྒྱད་ཀྱི་དུས་ཚོད་སྤྲད་ནས་ས་དམ་ཧོ་སིན་ལ་ད་དེ་ནས་མ་བཟོ་ཧོ་རུ་ཀ་ན་ཕྱི་རྒྱལ་རྒྱལ་ཁབ་ཆིན་ཏྲ་སི་ལ་ཆབ་སྲིད་ཀྱི་སྐྱབས་བཅོལ་འོད་ནས་འོད་བྱེད་ཀྱི་ཡིན་དེ་ནང་ལ་མ་བསྡད་སི་ཏེ་ཐེངས་མ་ཁ་ཤས་གསུང་གྱི་ས་རེད་ཉི་མ་བཙལ་ཡོད་ཁོ་ལ་འདི་འདྲའི་མཚོན་ཆ་མེད་སི་ཤེས་ཡ་མ་རེད་ད་དེ

ང་རེ་གཅིག་གིས་ཨི་རག་ནང་ལ་ཕུ་ལ་འཛིའ་དམག་རྒྱབ་པ་ཡིན་ན་ཞི་བའི་ཆང་བུ་མང་པོ་ཞིག་དམར་གསོད་གཏོང་དགོས་ཀྱི་རེད། དེ་ང་རེ་གཅིག་གི་ལས་ཀ་དེ་མ་རེད། བགྱིད་བགྱིད་དེ། གནའ་གྲོགས། ཀུ་ཝེད་བཅིངས་འགྲོལ་གཏོང་རྒྱུ་དེ་ང་རེ་གཅིག་སྒྲུབ་ཐུབ་པ་རེད། རྒྱལ་ཡོངས་གྲོས་ཚོགས་ཀྱིས་ང་ལ་གཏོང་ཆོག་རྒྱུ་གི་བཀའ་ཁྲོལ་ཡོད། འཛམ་གླིང་མཉམ་སྦྲེལ་རྒྱལ་ཚོགས་ཀྱིས་དེ་ལ་རྒྱབ་སྐྱོར་ཡོད་རེད། ད་ང་ཚོ་འགྲིག་ཡོད་རེད་ཟེར་ན་དེ་དུས་དམག་མཚམས་བཅད་དགོས་ཟེར་ཡ།

ཨ་མི་རི་ཀ་མ་ཟད་དེ་ནི་འཛམ་བུ་གླིང་བར་ལ་མི་བདེ་ཡ་བཟོ་ས་རེད་གསུངས་ནས་དེ་ནི་དེ་གི་གཞིར་བཟུང་གི་ཁོང་རེ་གི་ཐག་བཅད་ཀྱི་ས་རེད་ད་དེ་ཁོང་རེ་གི་ཐག་བཅད་ཀྱི་ས་མོ་ཟེར་མི་དགོས་གསུངས་ཡོད་རེད། ཡིན་ནས་དེ་ནི་ཐག་བཅད་པ་དེ་ད་ངེད་ཀྱི་སྔོན་ཆད་ནས་རྒྱུ་མཚན་མང་པོ་དེར་ལྟ་ཐག་བཅད་ཟིན་ཡིན། དེ་རེད་གསུངས། ལགས་སོ། དེ་ནས་ད། དམིགས་བསལ་གྱི་ང་ཚོ་བོད་དང་འབྲེལ་བ་ཡོད་ཡ་གཅིག་ལ་ཨ་མི་རི་ཀ་གི་སྲིད་འཛིན་ཟུར་པ་བུ་ཤི་ཆུང་བ་གི་སྐབས་ལ། ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ནས་ཨ་མེ་རི་ཀ་གི་ཨ་རིའི་གྲོས་ཚོགས་ཀྱི་ད་གསེར་གྱི་གཟེངས་རྟགས་དེ་ཕུལ་ཡོད་རེད། ད་དེ་བཞིན་དུ་དེ་དེ་ང་གཉིས་དེ་རིང་ངོ་སྤྲོད་བྱ་དགོས་དེབ་འདིའི་ནང་ལ། ནས་ཅིག་གསེར་གྱི་གཟེངས་རྟགས་ཕུལ་ཡ་དང་དེ་བཞིན་དུ་ཅིག་བོད་ཀྱི་གནད་དོན་གི་སྐོར་ལ།
འདིའི་ནང་ལ་ཅིག་ག་རེ་བྲིས་འདུག་ཨེ་འདིའི་ནང་ལ། ཨ་ཨའི་ནང་ལ་ཅི་ཞིག་བྲིས་འདུག་ཟེར་ནས། གང་རེད་དེ་ནི་དང་པོ་རྒྱ་ནག་གི་མགོ་ཁྲིད་དེ་ཅང་ཙེ་མིན་སྐབས་ནས་ཁོ་རེ་ཟིན་རེད་འདི་ཡོད་རེད། དེ་བཞི་ལ་དེ་ནི།

ཡིན་ན་ཡང་ད་ཁོང་རེས་ཀྱི་རྒྱལ་བ་རིན་པོ་ཆེ་ལ་ཁོང་རེས་ཀྱི་སྙིང་ནས་དཔེ་མི་སྲིད་ལ་གུས་ཞབས་ཆེན་པོ་ཡོད། ཁོང་རེས་ཀྱི་མི་ཚེ་ལ་རྒྱལ་བ་རིན་པོ་ཆེ་ཐེངས་མ་ལྔ་མཇལ་འཕྲད་བྱུང་འདུག་དེ་ཡིན་གྱི་ས་རེ་རྒྱལ་བ་རིན་པོ་ཆེ་ལ་དཔེ་མི་སྲིད་གུས་ཞབས་ཆེན་པོ། དེ་ཡིན་གྱི་ས་རེ་དེ་ནི་འཛམ་བུ་གླིང་གི་སྔ་ཚོད་དེ་ཡང་ཁོང་རེས་ཀྱི་ཁོང་ལ་བརྩི་བཀུར་ཡོད་པ་དེ། མཛུབ་མོ་ནི་བསྟན་གྱི་ཡིག་ཚགས་རེད། དེ་ནི་ངས་ཐག་བཅད་ཟིན་ཡིན་ཟེར་ནས་ཧུའུ་ཅིན་ཐའོ་ལ་བཤད་དོ། བཤད་ཀྱིན་ས་རེར་ཧུའུ་ཅིན་ཐའོ་གིས་ཨ་ད་དེ་གི་རྒྱ་ནག་མི་མང་དགའ་རྒྱུ་མ་རེད་ཟེར་དོ། དེ་ནས་ཁོང་རེ་གི་ཐུགས་ལ་རྒྱ་ནག་མི་མང་མི་དགའ་དེ་ཡིན་གྱི་མ་རེད། ཁོ་གི་གཞུང་དེ་མི་དགའ་ཡིན་གྱི་རེད། དེ་འདྲས་དགོངས་སོང་ཟེར། ཡིན་ན་ཡང་ད་དེ་འདྲས་སུ་དེ་ཡིན་ནས་ཐག་བཅད་ཨ་ད་ཐག་བཅད་མ་ཚད་དེ་ནི་རྒྱ་ལ་གོ་བརྡ་ཅིག་སྤྲད། རྒྱལ་བ་རིན་པོ་ཆེ་ལ་ཕུ་ན་ལ་གཟེངས་རྟགས་འབུལ་ས་ལ་འགྲོ་གི་ཞེས་རྒྱུ་མཚན་བྱས། དེ་ནས།

བས་ལ་དམིགས་བསལ་གྱི་ཐུགས་སྣང་ཆེན་པོ་འདུག། ལགས་སོ་དེ་ནས་རྒན་ལགས་ད་འདི་ནང་ལ། ད་བུ་ཤི་ཁོ་རང་གི་འཛིན་སྐྱོང་གི་སྐབས་ལ་ནི་ད་རྒྱ་ནག་དང་ཅིག་ཤོས་འབྲེལ་གྱི་འབྲེལ་བ་ག་འདྲ་ཅིག་འཛིན་གི་ཡོད་ན་དེའི་སྐོར་ལ་དེབ་འདིའི་ནང་ལ་ག་འདྲ་ཅིག་བྲིས་འདུག། ད་ཁོང་རང་གི་དེ་ནས་རྒྱ་ནག་ཏུ་ད་ཚོང་འབྲེལ་གྱི་ཐོག་ནས་ཨ་མི་རི་ཀ་ལ་གནད་འགག་ཆེན་པོ་རེ་བསྡད་ཡོད་རེད། རྒྱ་ནག་ལ་གནད་འགག་ཆེན་པོ་ཞིག་ཡོད་རེད་བྱས་ཙང་རྒྱ་ནག་ལ་ད་མི་མང་ཐེར་འབུམ་གི་ཤ་ར། དེ་ཡིན་གྱི་ས་རེད་ཁོང་རང་གི་དགོངས་པ་ལ་བྱས། རྒྱ་ནག་མཉམ་པོ་ལ་འབྲེལ་བ་ཅིག་བཟོ། དེ་ནས་འབྲེལ་བ་བཟོ་བ་གི། རིང་དེ་ལ། དེ་ནས་རྒྱ་ནག་ནང་གི་འགྲོ་བ་མི་གི་ཐོབ་ཐང་གནས་སྟངས་དང་ཚང་མ་ལ་བྱས། ཡར་རྒྱས་གཏོང་བ་གི་ཤུགས་སྣོན་ཅིག་སྤྲད་ཐུབ་རྒྱུ་གི་དགོངས་པ་ཞིག། དེ་ཡིན་གྱི་ས་རེད་ཁོང་རང་གི་དང་པོ། དེ། ཅང་ཙེ་མིན་སྐབས་དེ་ལ་ཁོང་རང་གི་འབྲེལ་བ་གནང་འདུག་ད། ད་དེ་སྐབས་དེ་ལ། ཨ་མི་རི་ཀ་གི་དེ། སྲིད་འཛིན་ཁི་ལིན་ཊོན་སྐབས་དེ་ལ་གཏོར་སྐྱོན་བཟོ་བ་རྒྱ་ནག་གི་གཞུང་ཚབ་ཁང་དེ་ལ་གཏོར་སྐྱོན་བཟོས་རེད། དེ་གི་རྗེས་དེ་ལ་དེ་ནི་སྲིད་འཛིན་གི་སྲིད་འཛིན་ཐུགས་འགན་བཞེས་ཚར་རྗེས་དེ་ལ་དེ་ནི་ཨ་མི་རི་ཀ་གི་ནམ་རྒྱུན་ད་ལྷོ་རྒྱ་ནག་རྒྱ་མཚོ་དང་ཤར་རྒྱ་ནག་རྒྱ་མཚོ་གི་ཐོག་དེ་ལ་སྐོར་སྲུང་བཟོ་མཁན་གནམ་གྲུ་གཏོང་ཤོད་རྒྱུ་ད་རེད་གནམ་གྲུ་ཅིག་དང་རྒྱ་ནག་གི་གནམ་གྲུ་དེ་ད་རྒྱ་ནག་གི་གནམ་གྲུ་དེ་འཐོར་རྩིས་རེད་དོ་ཡིན་ནས་གཏོང་ཁྱེད་དེ

གོང་དུ་ང་ཡིས་བཅར་འདྲི་ཞུ་ས་ནི་ང་ཚོའི་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་གྱི་རྡོ་རྗེ་ཐོགས་མེད་ལགས་ཡིན། རྣམ་པ་ཚོས་ང་ཚོའི་དཔེ་ཀློག་ལེ་ཚན་ལ་གསན་པར་ཐུགས་རྗེ་ཆེ།